གྲུབ་ན་ནི་དམ་བཅའི་ཕྱོགས་གཅིག་རྟགས་སུ་བཀོད་པ་རང་རེད་ད། མི་རྟག་པ་དང་གཅིག་ཡིན་མཁན་གྱི་རྟགས་སུ་བཀོད་པ་རང་ཆགས་འགྲོ་བ་རེད་ཟེར། དམ་བཅའི་ཕྱོགས་གཅིག་བཀོད་པའི་ཉེས་པ་སོང་ན་གནས་བ་རེད་ཟེར། བྱས་པ་མི་རྟག་པ་རང་ཁ་ས་བྱས་མི་རྟག་རང་མཚན་ལ་ཐ་དད་མེད་ཀྱི་རྟགས་ཆོས་ཀྱང་རང་མཚན་ལ་གནས་པའི་ཕྱིར་རོ། དེས་ན་རང་མཚན་རྟགས་སུ་བཟུང་ན། ཆོས་དང་ཐ་དད་ཉམས་ལགས་སུ་བསྒྲུབ་བྱའི་ཆོས་དང་ཐ་དད་ཉམས་ནས་གཅིག་ཆགས་འགྲོ་ཆགས་ན་འབྲེལ་བ་མེད་པར་འབྲེལ་བ་ལ་ཐ་དད་རྟགས་དང་གོ་བ་རེ་ནི་འབྲེལ་མེད་འགྱུར་ལགས།